གཉིས་ཀས་འདོད་པ་འདྲ་ཡང་དབུ་མ་པ་ནི་རྒྱུ་འབྲས་བཀག་པར་མི་འདོད་ལ་དངོས་པོར་སྨྲ་བས་རང་བཞིན་འགོག་ན། རྒྱུ་འབྲས་ཀྱང་ཡང་ངེས་པར་འགོག་དགོས་སོ་སྙམ་ནས་དབུ་མ་པ་ལ་མེད་པ་པའམ་ཆད་ལྟ་བ་ཞེས་ཟེར་རོ་ཅེས། བོད་ཀྱི་དབུ་མ་པར་ཁས་འཆེ་བ་ཕལ་ཆེ་བ་ནི་རང་བཞིན་འགོག་ན་དེའི་རིགས་པ་དེས་རྒྱུ་འབྲས་ཀྱང་བཀག་དགོས་པར་འདོད་པ་དངོས་སྨྲ་བ་དང་མཐུན་པར་སྣང་ལ། ད་བོད་ཀྱི་དབུ་མ་པ་གཞན་པ་ཚོ་བ་ནི་རེད།

ཐོས་པ་དང་འདུས་བྱས་ཆོས་ཐམས་ཅད་དོན་བྱེད་ནུས་པས་སྟོང་བའི་དངོས་མེད་དུ་འདོད་ན་ད་མེད་མཐར་ལྟུང་བ་ཡིན་གྱི། དེ་དག་ལ་རང་བཞིན་མེད་པས་བག་དང་མེད་པའི་མཐར་ལྟུང་བ་མིན་ནོ། དེ་ལྟར་ཡེ་མེད་པ་དང་རང་བཞིན་མེད་པ་དང་རང་གི་ངོ་བོས་གྲུབ་པ་དང་ཡོད་པ་ཙམ་གྱི་ཁྱད་པར་མ་ཕྱེད་པར་ཡོད་མེད་ཀྱི་ཆོས་མཐར་ལྟུང་བ་དེ་ནི་འགོག་པ་ན། ཁོ་བོ་ཅག་ནི་མེད་པར་མི་སྨྲ་ཡི་ཡོད་པ་མ་ཡོད་པ་མ་ཡིན་ཟེར་རོ། ཡོད་པར་མི་སྨྲ་ཡི་མེད་པ་མ་ཡིན་ཞེས་ཞེས་ཟེར་རོ་ནི་དེ་ནི་ཞེས་སྨྲ་བ་ཙམ་ལ་རེ་བས་འགལ་འདུ་ཤ་སྟག་སྨྲ་ཞིང་དབུ་མའི་དོན་ཅུང་ཟད་ཙམ་ཡང་མི་ཤོད་དུ་སྣང་ཡང།

ལྟ་བ་བྱེད་དང་མ་བྱེད་པ་རེད། དཔེར་ན་ཁ་དོག་ཏུ་ཡོད་ན་སྔོན་པོར་ཡོད་དམ་སེར་པོར་ཡོད་ཅེས་འདྲི་བ་དང་འདྲའོ། ཁ་དོག་ཏུ་ཁ་དོག་ཡིན་ན་དེ་ནི་སྔོན་པོ་ཡིན་ནམ་སེར་པོ་ཡིན་དྲིས་ན་དེ་ནི་སྔོན་པོ་དང་སེར་པོ་མ་ཡིན་པའི་ཁ་དོག་ཡོད་རེད་དེ་དང་གཅིག་པ་རེད། ཕུང་གསུམ་ཁ་ཚོན་མ་ཆོད་ན། ཁ་དོག་ལ་སྔོན་པོ་དང་སེར་པོ་གཉིས་སུ་ཁ་ཚོན་ཆོད་ཡོད་ན་ཡིན་ད་གའི་འགྲིག་གི་རེད་དཱ། སྔོན་པོ་ཡིན་ནམ་སེར་པོ་ཡིན་ལབ་བྱས་འགྲིག་གི་རེད་དཱ་ད་ཁ་ཚོན་མ་ཆོད་པ་ཡིན་ན་སྔོན་པོ་སེར་པོ་དྲིས་པ་ན་དེ་ནི་འགྲིག་གི་མ་རེད་པ་དེ་དང་གཅིག་པ་རེད། དེ་ལྟར་རང་བཞིན་ཡོད་མེད་གཉིས་སུ་ཁ་ཚོན་ཆོད་པས།

ཅེས་གསུངས་པའི་ཕྱིར་རོ། གཞན་ཡང་དེ་ལྟར་འདོད་པ་དེས་ནི་ཆོས་གང་ལ་ཡང་ཕུང་པོ་གསུམ་པ་འགོག་པའི་གྲངས་ངེས་བཟུང་ས་མེད་པས་ཐེ་ཚོམ་ཟ་བ་ཁོ་ནར་འགྱུར་ཏེ་སོ། ཡང་དེ་འདྲ་བྱས་ན་མི་དམིགས་པ་ནི་སྔ་མའི་འདིར་ནི་འདུ་བྱེད་དེ་ནི་ཕུང་གསུམ་འགོག་པའི་གྲངས་ངེས་བཟུང་ས་མེད་པས་ཐམས་ཅད་ཐེ་ཚོམ་ཟ་བ་ཁོ་ནར་འགྱུར་ཏེ་ཡོད་མེད་ལ་སོགས་པ་གཅིག་རྣམ་པར་བཅད་པས་གཅིག་ཤོས་ཡོངས་སུ་མི་གཅོད་པའི་ཕྱིར་རོ། འོ་ན་གཅིག་རྣམ་བཅད་ལ་བཅད་པས་གཅིག་ཤོས་ཡོངས་གཅོད་ལ་མི་གཅོད་པའི་ཕྱིར་རོ། ཡིན་མིན་ལ་སོགས་པ་ཡང་འགའ་ཞིག་ལ་ཕུང་གསུམ་མེད་པར་འདོད་ན་ནི་ཡོད་མེད་ལ་ཡང་ཀུན་ནས་མཚུངས་པར་འགྱུར་བའི་ཕྱིར་རོ། དེ་འདྲ་བ་དེ་ལ་དབུ་མའི་གཞུང་ལས་ཡོད་མིན་མེད་མིན་ཞེས་གསུངས་པའི་ཚིག་ཙམ་ལ་འཁྲུལ་བར་སྣང་བས། ཡོད་མིན་མེད་མིན་དེ་བཞིན་མིན་ཞེས་མི་གསལ་འདྲ་བ་དག་དབུ་མའི་གཞུང་ཚིག་སྒྲ་ཇི་བཞིན་པ་ཁོ་ན་ལ་ཞེན་ནས་ནོ་ཁྱེད་རང་གིས་ད་དུང་དེ་ལྟར་འདོད་ན་ནི་ཡོད་པའམ་མེད་པ། མེད་པ་ཞེས་སྨྲར་མི་རུང་བ་བཞིན་དུ་ཡོད་མིན་མེད་མིན་ཡང་སྨྲར་མི་རིགས་ཏེ། འོ་དེ་ནས་སྨྲ་མི་རིགས་ཏེ་མུ་བཞི་ཀ་ལ་དེ་ལྟར་གསུངས་པའི་ཕྱིར་རོ་སོ་ད་འདི་ནི་དེ་ལ་ཡོད།

དངོས་པོ་ཞིག་སྔར་གྲུབ་པར་ཁས་བླངས་དགོས་ན་ནི་དེ་ནས་རྒྱང་འཕེན་པས་ཀྱང་ཚེ་སྔ་ཕྱི་དང་ལས་འབྲས་སོགས་སྔར་ཁས་བླངས་ནས་ཕྱིས་མེད་པར་མི་སྨྲ་ཡི་དེ་དག་གདོད་མ་ནས། ཡོད་པར་དེ་ནས་མི་འདོད་པས་ཆད་ལྟ་མ་ཡིན་པར་ཐལ་བའི་ཕྱིར་རོ། དེ་རྣམས་ཆད་ལྟ་ལ་གང་ཆད་རྒྱུའི་དངོས་པོ་ཞིག་ཁས་བླངས་ནས་དང་པོ་ཞིག་ལ་ཚུལ་བཞིན་མ་མེད་དུ་ཁས་བླངས་ནས་ཆད་ལྟ་རེད་དགོས་ཡང་ན་དེ་རྣམས་ཇི་ལྟར་རྒྱང་འཕེན་པའང་ནི་ཆད་ལྟ་བ་མ་རེད་དཔེར་ན་རྒྱང་འཕེན་པས་དེ་ནི་དང་པོ་ནས་དེ་ནི་ལས་འབྲས་དང་སྐྱེ་བ་སྔ་ཕྱི་མེད་ཟེར་བ་མ་གཏོགས་པར་གཅིག་ལ་དང་པོ་ཁས་བླངས་ནས་ཕྱིས་སུ་དེ་ནི་མེད་ཅེས་པ་མ་རེད་པ་ཟེར།